འགྲོ་བ་མིའི་ཚེ་སྲོག་འཕྲོག་ཐུབ་པའི་ཉལ་ཐ་བྷན་དྷ་ནོ་ཞེས་པ་དེ་རྒྱལ་སྤྱིའི་གནམ་ཐང་གི་དོག་ཁྲེས་སྐྱེལ་འདྲེན་བྱེད་སའི་ནང་ལ་རྒྱལ་མཚམས་བརྒལ་ནས་སྐྱེལ་འདྲེན་བྱེད་ཐུབ་ཀྱི་ཡོད་པ་དང། ཐ་ན་ཨ་རིའི་ནང་ཁུལ་དུ་མིས་ཤེས་རྟོགས་མ་བྱུང་པའི་གནས་སྟངས་འོག་སྦྲག་ཁང་བརྒྱུད་ནས་ཀྱང་ཕར་ཚུར་གཏོང་ཐུབ་ཀྱི་ཡོད་པ་རེད། བདུན་ཕྲག་གོང་མའི་ནང San Francisco གྲོང་ཁྱེར་ནང་ལ་བསྐོང་ཚོགས་གནང་ཡོད་པའི APEC ལྷན་ཚོགས་ཀྱི་བར་གསེང་ནས་སྲིད་འཛིན Biden མཆོག་གིས་རྒྱ་ནག་དང Mexico གཉིས་ཀྱི་དབུ་ཁྲིད་དང་ལྷན་དུ་ཉལ་ཐ་བཀག་སྡོམ་སྐོར་གྱི་གྲོས་མཐུན་བཞག་ཡོད་པ་དང། ཨ་རི་ཡི་ནང་ཉལ་ཐ་ཕན་ཐ་ནོ་ཐོག་ནས་ད་བར་ཁྱོན་མི་གྲངས་འབུམ་གཉིས་ལྷག་གི་ཚེ་སྲོག་འཕྲོག་ཡོད་སྟབས་རེས་གཟའ་མིག་དམར་ཉིན་ལ་སྲིད་འཛིན Biden མཆོག་གིས་ཉལ་ཐ་འགོག་རྒྱུའི་ཐད་ནས་བསྐྱར་དུ་ནན་བརྗོད་གནང་ཡོད་པ་རེད། འགྲན་སློང་དེའི་འབྱུང་རྐྱེན་དེ་ཡང་ཚད་ངེས་ཅན་ཞིག་ནི་རྒྱལ་ཁབ་གཞན་པ་དང་ཨ་རི་མིན་པའི་ས་ཆ་གཞན་དག་ནས་ནང་འདྲེན་བྱས་པ་ལ་བརྟེན་ནས་བྱུང་བ་ཞིག་རེད། དེ་ནི་དེང་སང་འཛམ་གླིང་ཁྱོན་ཡོངས་ལ་འཕྲད་བཞིན་པའི་དཀའ་ངལ་ཞིག་ཡིན་པས་དེ་ལ་གོ་ལའི་ཁྱོན་ཡོངས་ནས་གདོང་ལེན་བྱེད་དགོས་ཀྱི་རེད། དེ་ཡང་དེང་སང་ཉལ་ཐ་ཕན་ཐ་ནོ་ཞེས་པ་དེ་མེག་སི་ཁོ་ཡི་ནང་ལ་ཐོན་སྐྱེད་མང་པོ་བྱེད་བཞིན་ཡོད་པ་དང་ཁོ་ཚོ་ཡི་རྒྱུ་ཆ་མང་ཆེ་བ་ནི་རྒྱ་ནག་ནས་ཡོང་གི་ཡོད་ཅིང། ཐོན་སྐྱེད་བྱས་ཚར་པའི་ཉལ་ཐ་དེ་མཇུག་མཐར་ཐ་མག་དང་དུག་རྫས་ནག་པོ་ཚོང་རྒྱག་མཁན་ཚོ་བརྒྱུད་ནས་ཨ་རི་ཡི་ནང་ལ་སླེབས་ཀྱི་ཡོད་པ་རེད། རྒྱ་ནག་གིས་ཉལ་ཐ་བཟོ་བྱེད་ཀྱི་རྒྱུ་ཆ་མཁོ་སྤྲོད་ཉུང་དུ་གཏོང་རྒྱུ་ལ་ཁ་ཐོག་ནས་མོས་མཐུན་བྱས་ཡོད་ཀྱང་ལག་ལེན་བསྟར་ཕྱོགས་ག་འདྲ་ཡིན་མིན་གྱི་ཐད་ལ་ད་དུང་གཞི་ནས་ལྟ་རྒྱུ་རེད་འདུག་ལ། ཡང་གཅིག་བྱས་ན་རྒྱ་གར་ལྟ་བུ་ཡོང་ཁུངས་གསར་པ་དེ་འདྲ་ཡང་ཡོང་སྲིད་པ་རེད། We always worry about displaced people. ང་ཚོ་ག་དུས་ཡིན་ནའི་རྒྱུ་ཆ་དེ་ཚོའི་ཡོང་ཁུངས་ལ་བློ་འཚབ་ཡོང་གི་ཡོད་རེད་གལ་སྲིད་རྒྱ་ནག་གིས་རྒྱུ་ཆ་དེ་དག་མཁོ་སྤྲོད་མི་བྱེད་པའི་དབང་དུ་བཏང་ཡང་ལྟ་སྐུལ་གི་མ་ལག་ཡག་པོ་མེད་པ་ལ་རུལ་སུངས་ཡིན་པས་རྒྱ་གར་གྱི་ཕྱོགས་ནས་རྒྱུ་ཆ་དེ་ཚོ་མཁོ་སྤྲོད་བྱེད་སྲིད་པ་རེད། ཆེད་མཁས་པ་ཚོས་སྲིད་འཛིན Biden མཆོག་གི་གནང་སྟངས་ལ་བསྔགས་བརྗོད་བྱེད་ཀྱི་ཡོད་ཀྱང་ཉལ་ཐ་ཕན་ཐ་ནོ་བཀག་སྡོམ་ལ་དོ་སྣང་བྱ་རྒྱུ་མང་དྲགས་ན་གཞུང་ལ་ལྡོག་ཕྱོགས་ཀྱི་འབྲས་བུ་འབྱུང་སྲིད་པ་རེད་ཅེས་བརྗོད་འདུག།

ཁ་ཅིག་གིས་དེ་ནི་ཉེན་ཁ་ཆེན་པོ་རེད་ཅེས་བརྗོད་འདུག། ཉལ་ཐ་ཕན་ཐ་ནོ་སྐོར་ལ་ཁྲིམས་བཟོས་པ་ཡིན་ན་ཉལ་ཐ་འཐུང་མཁན་ཚོ་ལ་དམའ་འབེབས་དང་ཐ་ན་ཁོ་ཚོ་བཙོན་ཁང་ནང་དུ་བསྐྱོད་སྲིད་པ་དང། ཡང་ན་སོ་སོ་བསྡད་ས་ཡི་ཚོགས་སྡེ་ཁག་ནས་ཕྱིར་འབུད་བཏང་སྲིད་ཀྱི་ཡོད་པ་རེད་དེ་འདྲ་ཡིན་ཙང་མི་དེ་ཚོ་ལ་སེམས་སྡུག་ཚད་ལས་བརྒལ་བ་འཕྲད་པའི་གནས་སྟངས་ཀྱི་འོག་ནས་སྔར་ལས་ལྷག་པར་ཉལ་ཐ་མང་བ་འཐུང་སྲིད་པ་རེད་ཤག། མེ་རི་སེ་ལ་ལགས་ཀྱིས་གཞུང་གི་ངོས་ནས་ཉལ་ཐ་འཐུང་མཁན་ཚོ་ལ་འཕྲོད་བསྟེན་དང་སྨན་བཅོས་ཀྱི་ཆ་རྐྱེན་ལེགས་པོ་མཁོ་སྤྲོད་བྱ་རྒྱུ་ལ་སོགས་པའི་སྐོར་ནས་ཐབས་བྱུས་ཡོད་དགུ་རྩལ་སྤྲུགས་ཀྱིས་རོགས་སྐྱོར་གནང་དགོས་ཀྱི་རེད་ཅེས་བརྗོད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ Patsy Widakuswara ལགས་ཀྱིས་ཕོ་བྲང་དཀར་པོ་ནས་བཏང་གནང་བའི་གནས་ཚུལ་དེ་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ཕུན་ཚོགས་དོན་གྲུབ་ཡིན།